ང་རྡོ་རྗེ་འཚོ་ཡིན་གཞུག་ནས་ངས་དེ་རིང་གི་ལས་རིམ་ཁག་ངོ་སྤྲོད་བྱེད་རྒྱུ་ཡིན། དེ་རིང་གི་གསར་འགྱུར་ཁག་གི་ནང། ཨ་རིའི་གྲོས་ཚོགས་ཀྱི་རྒྱ་ནག་ལས་དོན་ཚོགས་ཆུང་གིས་ཨ་རི་གཞུང་གི་བློན་ཆེན་གསུམ་ལ་བོད་ནང་རྒྱ་ནག་གཞུང་གིས་བཙན་དབང་གིས་བོད་མི་ཚོའི་རིགས་རྫས་བསྡུ་རུབ་བྱེད་བཞིན་པ་དང་བོད་ཕྲུག་རྣམས་གཏན་སྡོད་སློབ་གྲྭའི་ནང་བཅུག་ཡོད་པའི་གནད་དོན་ཐད་ཉེས་ཆད་གཅོད་རྒྱུ་སོགས་ལག་བསྟར་བྱེད་དགོས་པའི་འབོད་སྐུལ་བྱས་ཡོད་པའི་གནས་ཚུལ་དང་བཅས་དེ་རིང་གི་གསར་འགྱུར་ཁག་ཅིག་དང། དེའི་རྗེས་ས་གནས་ནས་བཏང་ཡོང་བའི་གནས་ཚུལ་ཁག་ཅིག་ཡོད། དེང་སང་རྒྱ་ནག་ནང་ཏཱ་ལའི་བླ་མའི་རྗེས་འབྲང་ཇེ་མང་དུ་འགྲོ་བཞིན་པ་དང། ནང་ཆོས་ལ་དོ་སྣང་ཇེ་ཆེར་འགྲོ་བཞིན་པ་གི་སྐོར། གོང་ས་མཆོག་གིས་རིགས་སློབ་མ་ལག་གཉིས་ཀྱི་སློབ་ཟུར་རྣམས་ལ་མཇལ་ཁ་གི་སྐལ་པའི་བཀའ་སྩལ་ཡོད་སྐད།
ཨ་རིའི་ནིའུ་ཡོག་གྲོང་ཁྱེར་དུ་ཉིན་གྲངས་གསུམ་རིང། སངས་རྒྱས་སྨན་བླའི་སྒྲུབ་མཆོད་དང་མི་མང་ལ་ནང་ཆོས་ངོ་སྤྲོད་འཚོགས་བཞིན་པའི་སྐོར་གྱི་གནས་ཚུལ་ཞིག་ཡོད། མཇུག་ཏུ། རྒྱ་ནག་ནང་འདས་པའི་ལོའི་ནང་ཡང་བསྐྱར་གཉེན་སྒྲིག་གི་གྲངས་འབོར་མར་ཟགས་ནས་འདས་པའི་ལོ་ངོ་སུམ་ཅུ་སོ་དྲུག་རིང་གི། ཆེས་དམའ་ཤོས་དེ་ཆགས་ཡོད་པའི་སྐོར་དང་འབྲེལ་ཡོད་གནས་ཚུལ་ཕྱོགས་བསྒྲིགས་བྱས་པ་ཞིག་དང་བཅས་དེ་རིང་གི་ལས་རིམ་ཁག་ལ་རིམ་བཞིན་གསན་རོགས་ཞུ། གསན་མཁན་རྣམ་པ་ད་དེ་རིང་གི་ལས་རིམ་ཁག་གི་ཐོག་མ་དེ ྋགོང་ས ྋརྒྱལ་བ་རིན་པོ་ཆེ་མཆོག་གིས་དེང་སང་རྒྱ་ནག་ནང་ཏཱ་ལའི་བླ་མ་རྗེས་འབྲང་བ་ཇེ་མང་དང་ནང་ཆོས་ལ་དོ་སྣང་ཇེ་ཆེར་འགྲོ་བཞིན་འདུག་ཅེས་རིགས་སློབ་མ་ལག་གཉིས་ཀྱི་སློབ་ཟུར་རྣམས་ལ་མཇལ་ཁ་གནང་སྐབས་བཀའ་སློབ་བསྩལ་ཡོད་པའི་སྐོར་འདི་གའི་གསར་འགོད་པ་བློ་བྷེ་གིས་རྡ་རམ་ས་ལ་ནས་བཏང་བའི་གནས་ཚུལ་ལ་གསན་རོགས་གནང། བཞུགས་སྒར་རྡ་རམ་ས་ལའི་རིགས་ལམ་སློབ་གཉེར་ཁང་དབུ་བརྙེས་ནས་ལོ་ངོ་ཧྲིལ་བོར་ལྔ་བཅུ་འཁོར་བ་དང་ས་རཱ་བོད་ཀྱི་མཐོ་རིམ་སློབ་གཉེར་ཁང་དབུ་བརྙེས་ནས་ལོ་ངོ་ཉི་ཤུ་རྩ་ལྔ་འཁོར་སྐབས་དེར་བསྟུན་ཏེ། བཞུགས་སྒར་རྒྱལ་བའི་ཕོ་བྲང་དུ་སྤྱི་ཟླ་བཅུ་པ་གི་ཚེས་པ་ཉེར་བདུན་ཉིན། རིགས་སློབ་མ་ལག་གཉིས་ཀྱི་སློབ་ཟུར་བླ་སྤྲུལ་དགེ་བའི་བཤེས་གཉེན་དང་རྩོམ་པ་པོ། རྩོམ་སྒྲིག་པ་དང་གསུང་སྒྱུར་བ་སོགས་སྤྱི་ཚོགས་ཀྱི་ནང་ཕྱག་ལས་རྒྱ་ཆེར་གནང་མཁན་མང་དག་ཟིག་ཡོད་པར་མཇལ་ཁ་བཀའ་སློབ་སྩལ་ཡོད་ཅིང། སྐབས་དེར་གོང་ས་མཆོག་གིས་དེང་སང་རྒྱ་ནག་ནང་ཏཱ་ལའི་བླ་མ་གི་རྗེས་འབྲང་ཇེ་མང་དུ་འགྲོ་བཞིན་པ་དང། ནང་བའི་ཆོས་ལ་དོ་སྣང་ཇེ་ཆེར་འགྲོ་བཞིན་པ་གི་སྐོར་སོགས་བཀའ་བསྩལ་གནང་གི་འདུག། དེ་རིང་སྐབས་སུ་རྒྱ་ནག་ལ་ཡང་གང་ལྟར་ཏཱ་ལའི་བླ་མའི་རྗེས་འབྲང་དེ་ཇེ་མང་ཇེ་མང་འགྲོ་བསྡད་ཀྱི་འདུག་ནང་ཆོས་ལ་དོ་སྣང་དེ་ཤུགས་ཆེ་རུ་ཆེ་རུ་འགྲོ་བསྡད་ཀྱི་འདུག་ཆོས་གྲོགས་ཚོས་ད་དེ་ཡིན་དེ་སེམས་ལ་བཞག་ནས་དཔེ་ཤུགས་བརྒྱབ་བྱས་བྱས་ཙང་ང་ཚོ་ཨ་འདི་མི་ཐོག་དེ་དཀའ་ངལ་མང་པོ་འཕྲད་པ་རེད་དེ་ཡིན་ནའི་རྐྱེན་ངན་གྲོགས་སུ་འགྱུར་ཐུབ་ཡག་གཅིག་གི་ཐོག་ནས་གཅིག་གང་ལྟར་ད་འཛམ་བུ་གླིང་འདི་སྒང་ལ་བོད་གངས་ཅན་གྱི་ཕྱོགས་ལ་ཐད་ཀར་མཁན་ཆེན་ཞི་བ་འཚོ་དེ་ནས་ཡར་ཕྱིན་ནས་ནཱ་ལེནྡྲའི་མཁས་པའི་དབང་པོ་ཚོས་སློབ་ཁྲིད་གནང་བཞག་པས་ད་ང་རང་ཚོ་བོད་པས་ཆུང་ཆུང་སྒང་ནས་ཅིག་བསླབས་བཞག་པ་དང་ཉིན་རེ་བཞིན་དུ་བསམ་བློ་བཏང་ནས་ཡོད་བསྡད་པ་དེ་འདི་གི་འཛམ་བུ་གླིང་འདི་སྒང་ལ་ཕན་ཐོགས་རོགས་ག་འདྲའི་བྱེད་ཐུབ་ཀྱི་འདུག་བ་དེ་ཚང་མས་བསམ་བློ་ཡག་པོ་སྦྱངས་ཨ་ནེ་ང་རའི་མི་ཚེ་ཕལ་ཆེར་གཅིག་གི་ལྷ་མོའི་ལུང་བསྟན་དུ་བྱས་པ་ཡིན་ན་ང་ཕལ་ཆེར་ལོ་བརྒྱ་དང་བཅུ་ཚུད།

ཨ་ད་བར་དུ་ཧུར་ཐག་བྱས་པ་རེད། ད་དུང་ཧུར་ཐག་གནང་ཤོག་ཨ། ཨེ་འདྲ་ཞིག་རེད། དེང་སང་གི་འཛམ་གླིང་འདིར་དེ་སྔའི་ནང་ཆོས་ལ་དོ་སྣང་མེད་མཁན་ཚོས་གཞི་ནས་ནང་ཆོས་ལ་དོ་སྣང་གསར་པ་ཡོང་གི་ཡོད་པ་དང། སྐྱེ་བ་སྔ་ཕྱི་སོགས་གཏིང་རིང་པོ་ཡིན་ནའང་འཕྲལ་དུ་ང་ཚོར་སེམས་ཞི་བདེ་ཡོང་བར། ནང་པའི་ཆོས་ཀྱི་བསླབ་བྱ་ཡོད་པ་དེ་ཚོས་ཁ་ཡོད་ལག་ཡོད་ཀྱིས་འཛམ་གླིང་འདིར་ཕན་ཐོགས་འབྱུང་ཐུབ་པ་བཀའ་གནང་གི་འདུག། ནམ་མཁའ་མ་ཟད་ཀྱི་བར་ལ་ཡ། དཔེ་གཞན་དོན་སྒྲུབ་བསམ་པ་ཅིག་གི་དཔེ་སེམས་ཐག་བཅད་བྱེད་ཀྱི་ཡོད། ཨེ་ཁྱེད་རང་ཚོས་ད་ག་ནང་བཞིན་དགོངས་པ་བཞེས་ཤོག

ད་མང་པོ་ཅིག་གིས་དོ་སྣང་བྱེད་བསྡད་ཀྱི་ཡོད་རེད།
དྷ་རམ་ས་ལ་རིགས་ལམ་སློབ་གཉེར་ཁང་དང་ས་ར་བོད་ཀྱི་མཐོ་རིམ་སློབ་གཉེར་ཁང་གཉིས་ནི། རིགས་སློབ་དབུ་དགེ་དམ་པ་རྒན་བློ་བཟང་རྒྱ་མཚོ་ལགས་ནས་བཙུགས་གནང་སྟེ། ད་བར་ལོ་ངོ་ཧྲིལ་བོར་ལྔ་བཅུ་དང་ཉི་ཤུ་རྩ་ལྔ་འཁོར་བ་གི་དུས་ཚིགས་དང་སྟབས་བསྟུན། སྤྱི་ཟླ་བཅུ་བ་གི་ཚེས་པ་ཉེར་ལྔ་གི་ཉི་མ་རིགས་སློབ་མ་ལག་གཉིས་བརྩིས་པ་གི་ཚོགས་ཁག་བཞི་ནས། ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་གོང་ས་མཆོག་ལ་བརྟན་བཞུགས་བསྟར་འབུལ་དང། ཡང་སྤྱི་ཚེས་ཉེར་དྲུག་གི་ཉི་མ་དགའ་ལྡན་ཁྲི་རིན་པོ་ཆེ་མཆོག་དབུ་བཞུགས་ཀྱིས། ས་ར་མཐོ་སློབ་ཏུ་དུས་ཆེན་སྲུང་བརྩི་གཟབ་རྒྱས་ཀྱང་ཞུས་ཡོད་པ་གི་སློབ་གཉེར་ཁང་དེ་གཉིས་ནས། ད་བར་རྒྱ་རིགས་དང་སོག་པོ་ནུབ་ཕྱོགས་པ་དང་ཝེ་ཐི་ནམ། ཀོ་རི་ཡ་དང་བོད་དང་ཧི་མ་ལ་ཡའི་ཡུལ་ལུང་ཁག་བཅས་ནས་སློབ་ཕྲུག་ཕོ་མོ་ལྔ་སྟོང་བརྒལ་བས་སྐྱེད་སྲིང་བྱས་པ་གི་ཁྲོད། ལོ་ཙཱ་བ་རིན་ཆེན་བཟང་བོ་གི་སྤྲུལ་སྐུ་དང་གུ་རུ་སྤྲུལ་སྐུ། གསེར་ཀོང་རིན་པོ་ཆེ་དང་ཆོས་མགོན་རིན་པོ་ཆེ་སོགས། ཧི་མ་ལ་ཡའི་རི་རྒྱུད་དུ་ཤུགས་རྐྱེན་ཆེ་བ་གི་བླ་སྤྲུལ་དང་དགེ་བཤེས་ལྷ་རམས་པ། སྐུའི་རྒྱ་ཡིག་དང་དབྱིན་སྐད་ཀྱི་གསུང་བསྒྱུར་བ་ཁག་ཅིག། རྩོམ་པ་བོ་སོགས་བོད་ཀྱི་ཆོས་དང་རིག་གཞུང་ལ་ཕྱག་ལས་རྒྱ་ཆེར་གནང་བཞིན་པ་དང་བྱས་རྗེས་ཡོད་པ་གི་མི་སྣ་ཧ་ཅང་མང་པོ་ཐོན་ཡོད་པ་རེད། རྒྱ་གར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་སྦེ་ཡིན། གསན་མཁན་རྣམ་པ་ང་རྡོ་རྗེ་མཚོ་ཡིན་ད་གསར་འགྱུར་བཤད་རྒྱུ། ཨ་རིའི་གྲོས་ཚོགས་གོང་འོག་གཉིས་ཀྱི་རྒྱ་ནག་ལས་དོན་ཚོགས་ཆུང་གིས་ཨ་རི་གཞུང་གི་མཐོ་རིམ་དཔོན་རིགས་གཙོ་བོ་གསུམ་ལ་བོད་ནང་རྒྱ་ནག་གཞུང་གིས་བོད་མི་ཚོའི DNA རིགས་རྫས་བསྡུ་རུབ་བྱེད་བཞིན་པའི་གནས་སྟངས་དང་བོད་ཕྲུག་རྣམས་ཕ་མ་དང་ཁ་བྲལ་བཏང་སྟེ་གཏན་སྡོད་སློབ་གྲྭའི་ནང་བཅུག་ཡོད་པའི་གནས་སྟངས་ཐད་ཉེས་ཆད་གཅོད་རྒྱུ་སོགས་ལག་བསྟར་བྱེད་དགོས་པའི་འབོད་སྐུལ་གནང་འདུག་ཨ་རིའི་ཚོང་ལས་དྲུང་ཆེ་ཇི་ན་རེ་མན་ཌོ་ལགས་དང། ནོར་སྲིད་དྲུང་ཆེ་ཇེ་ནེ་ཊི་ཡེ་ལེན་ལགས། ཕྱི་སྲིད་དྲུང་ཆེ་ཨན་ཐོ་ནི་སྦི་ལིན་ཁེན་ལགས་བཅས་གསུམ་ལ་ཨ་རིའི་གྲོས་ཚོགས་འོག་མའི་འཐུས་མི་ཁྲིས་སི་མིད་ལགས་དང།

ད་དུང་འཕྲིན་ཡིག་ནང་དུ་ཨ་རིའི་དྲུང་ཆེ་ཁོང་རྣམས་ཀྱིས་བོད་མི་ཚོའི་རིགས་རྫས་བསྡུ་རུབ་དང་བོད་ཕྲུག་ཚོ་བཙན་གྱིས་སོ་སོའི་ཕ་མ་དང་ཁ་བྲལ་གཏོང་མཁན་བོད་ཀྱི་ས་ཁུལ་ཁག་གི་དཔོན་རིགས་དེ་ཚོར་རྒྱལ་སྤྱིའི་རང་བཞིན་གྱི་ཉེས་ཆད་གཅོད་པ་དང་ཡང་ན་ཐོངས་མཆན་བི་ཟ་བཀག་སྡོམ་ཐེབས་པའི་ཉེས་ཆད་ལག་བསྟར་བྱེད་དགོས་ཞེས་རེ་སྐུལ་གནང་འདུག། ཡང། ཨ་རིའི་གྲོས་ཚོགས་ཀྱི་ཉན་ཞིབ་དང་ཞིབ་འཇུག་བཅས་བརྒྱུད་ནས་བོད་ནང་དུ་རྒྱ་ནག་གིས་བོད་མིའི་རིགས་རྫས་བསྡུ་ལེན་བྱས་པ་དེ་ཉུང་མཐར་ཡང་ལོ་དྲུག་ཕྱིན་ཡོད་སྐོར་གསལ་འདོན་བྱས་འདུག་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་ཡིས་ཨ་རིའི་རྒྱལ་ས་རུ་འབྱོར་བའི་སྐབས་འདིར་བོད་དོན་རྒྱབ་སྐྱོར་གནང་མཁན་དང་ཨ་རིའི་གྲོས་ཚོགས་འཐུས་མི། ས་གནས་བོད་མིའི་སྐུ་ཚབ་བཅས་ཀྱིས་བོད་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་སྐོར་གླེང་སློང་གནང་དགོས་པའི་འབོད་སྐུལ་གྱི་ལས་འགུལ་སྤེལ་བཞིན་པ་རེད། རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་ཡིས་ཨ་རིའི་རྒྱལ་ས་རུ་འབྱོར་ནས་ཨ་རིའི་ཆེས་མཐོའི་དཔོན་རིགས་ཁག་དང་མཇལ་འཕྲད་གནང་བཞིན་པའི་སྐབས་དེ་ཟླ་འདིའི་ཕྱི་ཚེས་ཉེར་དྲུག་ཉིན་གྱི་སྔ་དྲོ་ཨ་རིའི་གྲོས་ཚོགས་ཀྱི་རྒྱ་ནག་ལས་དོན་ཚོགས་ཆུང་གི་ཚོགས་གཙོ Mike Gallagher ལགས་གཙོ་བོར་གྱུར་བའི་འབྲེལ་ཡོད་མི་སྣ་བཅས་ཀྱིས་ཨ་རིའི་གྲོས་ཚོགས་ཀྱི་མདུན་ཐང་དུ་གསར་འགོད་ལྷན་ཚོགས་འཚོགས་པའི་སྐབས་སུ་བོད་ནང་དང། ཤར་ཏུར་ཀི་སི་ཐན་ནམ་ཞིན་ཅང་སོགས་སུ་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཇེ་སྡུག་ཏུ་འགྲོ་བཞིན་པའི་གནད་དོན་ཐད་སེམས་འཚབ་ཡོད་པའི་གསུང་བཤད་གནང་ཡོད་པ་རེད། གསར་འགོད་ལྷན་ཚོགས་དེའི་ཐོག་ཏུ་བོད་མི་དང་ཡུ་གུར་མི་རིགས་ཧོང་ཀོང་གི་ལས་འགུལ་བ་སོགས་ཚོགས་པ་འདྲ་མིན་གྱི་མི་སྣ་མཉམ་ཞུགས་བྱས་ཡོད་པ་དང། དེའི་ཐོག་མཉམ་ཞུགས་གནང་མཁན་ཚེ་རིང་ལྷ་མོ་ལགས་ཀྱིས་སྐབས་དེར་ཨ་རིའི་འགོ་ཁྲིད་ཚོས་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་ཡི་ལ

ཨ་རིའི་ནེའུ་ཡོག་གྲོང་ཁྱེར་ནང་ཉིན་གསུམ་རིང་སངས་རྒྱས་སྨན་བླའི་སྒྲུབ་མཆོད་དང་མི་དམངས་ལ་ནང་ཆོས་ངོ་སྤྲོད་གནང་བཞིན་པའི་སྐོར་འདི་གའི་ས་གནས་གསར་འགོད་པ་ཇོ་ལེབ་ཆོས་འཕེལ་གྱིས་བཏང་ཡོང་བའི་གནས་ཚུལ་ཞིག་ལ་གསན་རོགས་གནང། ཨ་རིའི་ནེའུ་ཡོག་ཁུལ་དུ་གནས་སྡོད་བྱེད་མཁན་གྱི་སེར་སྨད་གྲྭ་ཚང་གི་དགེ་བཤེས་ཁག་ཅིག་དང། གྲྭ་ཟུར་ཁག་ཐུན་མོང་གིས་གོ་སྒྲིག་བྱས་ཏེ། ནེའུ་ཡོག་དང་ནིའུ་ཇར་སིའི་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་ཁང་དུ། ཕྱི་ཟླ་བཅུ་པའི་ཚེས་ཉི་ཤུ་རྩ་བདུན་ནས་རྩ་དགུ་བར་ཉིན་གྲངས་གསུམ་གི་རིང། བྱང་ཨ་རིའི་སྨན་བླའི་སྒྲུབ་མཆོད་ཆེན་མོ་ཐེངས་ལྔ་པ་ཚོགས་འགོ་ཚུགས་ཤིང། ཕྱི་ཚེས་ཉི་ཤུ་རྩ་བདུན་ཉིན་གྱི་སྔ་དྲོར། ཚོགས་མགོན་དུ་སྐྱབས་རྗེ་ཟི་ལིང་སྟོང་འཁོར་རིན་པོ་ཆེའི་དབུ་བཞུགས་ཐོག་དགེ་འདུན་པ་དང་མི་མང་གིས་སྤོས་སྣེ་དང་བཅས། སྤྱི་ནོར་གོང་ས་སྐྱབས་མགོན་རྒྱལ་བ་རིན་པོ་ཆེ་མཆོག་གི་སྐུ་པར་མཐོང་གྲོལ་རིན་པོ་ཆེ་བཞུགས་ཁྲིར་གདན་འདྲེན་བྱས་ཏེ། མཎྜལ་རྟེན་གསུམ་འདེགས་འབུལ་ཞུས་ཤིང། དགེ་བཤེས་ངག་དབང་སྐལ་བཟང་ལགས་ཀྱིས། ཡུལ་གྲུ་གང་སར་སྨན་བླའི་སྒྲུབ་མཆོད་འཚོགས་དགོས་པའི་དམིགས་ཡུལ་མདོར་བསྡུས་ཤིག། མང་ཚོགས་ལ་ངོ་སྤྲོད་གནང་བ་དང། དེ་བཞིན་དགེ་བཤེས་ཁོང་གིས་ཉིན་གྲངས་གསུམ་རིང་གི་མཛད་རིམ་སྐོར། འདི་གའི་གསར་འགོད་པར་ངོ་སྤྲོད་གནང་དོན་ལ། ཨ་ནེ་ད་སང་ཉིན་ནས་དུས་སུ་ནས་ཉི་མ་གསུམ་རིང་ལ་སྤྱི་ཁང་ཕུན་ཚོགས་སྡེ་བཞི་ནིའུ་ཡོག་གི་སྤྱི་ཁང་ཕུན་ཚོགས་སྡེ་བཞི་ནང་དུ་སོང་ནས་གོ་སྒྲིག་ཞུས་ནས་འཚོགས་ཡས་རེད། ཨ་ནེ་དབུ་བཞུགས་ཀྱི་གཙོ་བོ་དེ།

ཨ་ནི། དུ་སི་ནི། སྨན་བླ་ཉི་མ་གསུམ་འཚོགས་པའི་ཕྱིར་མཛད་རིམ་ཉི་མ་དང་པོའི་ཉིན་དེ་ད་སྨན་བླ་མདོ་ཆོག་རྒྱས་པ་སྟེ་བའི་ཆ་ཚང་མ་དུ་སི་ནི། སྨན་བླ་མདོ་ཆོག་རྒྱས་པ་དེ་ལྗགས་རྩོམ་གནང་མཁན་རྒྱལ་བ་ལྔ་པ་ཆེན་པོས་ལྗགས་རྩོམ་གནང་ཡག་གི། སྨན་བླ་མདོ་ཆོག་རྒྱས་པ་ཡིད་བཞིན་དབང་གི་རྒྱལ་པོ་གསལ་བྱེད་རོལ་བ་དེའི་མ་ཆ་ཚང་ཉི་མ་ཉིན་གང་དུ་སོན་སང་ཉིན་དེའི་དོན་བྱེད། ཉི་མ་གཉིས་པ་གཉིས་པ་དེ་ལ་སྨན་བླ་གི་དེ་ནི་རྗེས་གནང་དང་འབྲེལ་ནས། ཨ་ནི། སྐྱབས་རྗེ་ཟི་ལིང་སྟོང་འཁོར་རིན་པོ་ཆེ་ནང་ཆོས་ངོ་སྤྲོད་དང།

ཨ་ནི་སྐྱ་སེར་མེད་པར་ཡོངས་རྫོགས་ལ་ད་སྨན་བླ་སྒྲུབ་མཆོད་ཀྱི་བྱིན་རླབས་འདི་ང་རང་ཚོ་སེར་སྨད་ཐོས་བསམ་ནོར་གླིང་གྲྭ་ཚང་ལ་ཡིན་ན་ལོ་ཉིས་བརྒྱ་བརྒྱད་ཅུ་ལྷག་གི་དེ་ནས་ཅིག་བྱིན་རླབས་བརྒྱུད་པ་ཡོད་སྐྱོང་དེ་འདྲ་གི་ཐུན་མོང་མ་ཡིན་པའི་ད་སྨན་བླ་གི་སྒྲུབ་མཆོད་ཅིག་ཆགས་ཏེ་དེ་སྨན་བླ་གི་ཆོ་ག་དེ་དེ་འདྲ་ནི་ད་ཐུན་མོང་མ་ཡིན་པ་ཡིན་སྟངས་དེ་ག་སོང་ན་སྔར་ཕེབས་འདུག་དེ་ནི་རྒྱལ་ཚབ་ང་ནི་དེ་འདྲ་དེ་མོ་བདེ་ལེགས་རྒྱ་མཚོ་ཟེར་ཞུ་བ་ཅིག་ཁོང་རྒྱལ་མཆོག་བདུན་པ་ཆེན་པོའི་རྒྱལ་ཚབ་གནང་བའི་སྐབས་ལ་དེ་ནི་བོད་ཀྱི་སྤྱི་རིམ་གྱི་ཆེད་དུ་བོད་བསྟན་སྲིད་ཀྱི་ཆེད་དུ་བཙུགས་གནང་རྒྱུ་གི་དེ་འདྲའི་སྤྱི་རིམ་ཅིག་ཆགས་དེ་རེད་སྨན་བླ་སྒྲུབ་མཆོད་དེ་ཡང་ཁུངས་ཐུག་ན་སྟོན་པ་བཅོམ་ལྡན་འདས་ཀྱི་འཁོར་ལོ་ཐ་མའི་སྐབས་སུ་གསུངས་ཀྱོག་གི་དེ་འདྲའི་གི་ད་ཆོས་བརྒྱུད་ཨ་ནི་ཅིག་ཆགས་དེ་ཆོས་བརྒྱུད་ཅིག་ད་འདི་ང་རང་ཚོ། ཨ་རིའི་ནང་གི་ས་གནས་ཁག་གཉིས་ནང་དུ་སངས་རྒྱས་སྨན་བླའི་སྒྲུབ་མཆོད་ཚོགས་བཞིན་ཡོད་པ་རེད་འདུག་ཨ་མི་རི་ཀའི་ནེའུ་ཡོག་གྲོང་ཁྱེར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་དགེ་ལེགས་སྦྱིན་པ་ཡིན། གསན་མཁན་རྣམ་པ་ང་རྡོ་རྗེ་མཚོ་ཡིན། མུ་མཐུད་ནས་གསར་འགྱུར་བཤད་རྒྱུ། ཕྱི་ཕྱོགས་ཀྱི་བོད་དོན་ལས་འགུལ་སྤེལ་མཁན་རྣམས་ཀྱིས་བོད་ནང་བོད་མི་རིགས་ཀྱི་ངོ་བོ་རྩ་མེད་གཏོང་ཐབས་སུ་རྒྱ་ནག་གཞུང་གིས་བོད་ཕྲུག་རྣམས་བཅའ་སྡོད་སློབ་གྲྭར་བཅུག་ཡོད་པར་སྐྱོན་བརྗོད་བྱེད་བཞིན་པའི་དུས་འདིར་རྒྱ་ནག་གིས་ཕྱི་རྒྱལ་གྱི་གསར་འགོད་པ་བཅུ་གྲངས་ཤིག་བོད་ནང་གི་བཅའ་སྡོད་སློབ་གྲྭ་ཁག་ཅིག་ཏུ་ལྟ་སྐོར་དུ་འཁྲིད་ཡོད་འདུག། ཟླ་འདིའི་ཕྱི་ཚེས་ཉེར་བདུན་ཉིན་ཨེ་ཕི་གསར་ལས་ཁང་གིས་གནས་ཚུལ་ཞིག་སྤེལ་བའི་ནང། རྒྱ་ནག་གཞུང་གིས་འདས་པའི་ལོ་ངོ་བཅུ་ཕྲག་གཅིག་ལྷག་གི་རིང་བོད་ཀྱི་ས་ཁུལ་ཁག་ཏུ་གྲོང་སྡེ་ཁག་གི་སློབ་གྲྭ་སྒོ་བརྒྱབ་སྟེ་བོད་ཕྲུག་ཚོ་གཏན་སྡོད་སློབ་གྲྭ་ཁག་ནང་བཅུག་ཡོད་པ་དང། རྒྱ་ནག་གཞུང་ཕྱོགས་ནས་དེ་ནི་སློབ་སྦྱོང་གི་ཆ་རྐྱེན་ལེགས་པོ་བསྐྲུན་ཆེད་ཡིན་སྐོར་སོགས་འགྲེལ་བརྗོད་བྱེད་བཞིན་པ་དང་རྒྱལ་སྤྱིའི་སྟེང་བོད་མི་དང་བོད་དོན་རྒྱབ་སྐྱོར་བ་རྣམས་ཀྱིས་རྒྱ་ནག་གཞུང་གི་བྱེད་སྟངས་དེ་ནི་བོད་ཕྲུག་རྣམས་རྒྱ་སྒྱུར་གྱི་སྲིད་ཇུས་ལག་བསྟར་བྱས་པ་ཞིག་ཡིན་སྐོར་གྱི་སྐྱོན་བརྗོད་བྱེད་བཞིན་ཡོད་སྐོར་དང། ཡང་གནས་ཚུལ་ནང་མུ་མཐུད་བཀོད་པར་རྒྱ་ནག་གཞུང་གིས་རྒྱལ་སྤྱིའི་སྤྱི་ཚོགས་ཀྱི་རྒྱབ་སྐྱོར་ཐོབ་ཐབས་སུ་ཕྱི་རྒྱལ་གྱི་གསར་འགོད་པ་དེ་དག་སི་ཁྲོན་ཞིང་ཆེན་དཀར་མཛེས་བོད་རིགས་རང་སྐྱོང་ཁུལ་གྱི་སློབ་གྲྭ་ཁག་ཅིག་དང་འཛུགས་སྐྲུན་ལས་གཞི་ཁག་ནང་བའི་དགོན་སྡེ་ཁག་དང་བོད་ཀྱི་གསོ་བ་རིག་པའི་སྨན་ཁང་བཅས་ལ་ལྟ་སྐོར་དུ་འཁྲིད་ཡོད་ཅིང། རྒྱ་ནག་གཞུང་གིས་བཀོད་སྒྲིག་བྱས་ཏེ་བཅའ་སྡོད་སློབ་གྲྭ་ཁག་ནང་ཕྱི་རྒྱལ་གྱི་གསར་འགོད་པ་རྣམས་ལྟ་སྐོར་དུ་འཁྲིད་སྐབས་གསར་འགོད་པས་བོད་མི་རྣམས་ལ་གནས་ཚུལ་འདྲི་དུས་རྒྱ་ནག་གཞུང་གི་ལས་བྱེད་པ་ཚོའང་མཉམ་དུ་ཕྱིན་ཏེ་སྐད་ཆར་ཉན་པ་སོགས་ལྟ་རྟོག་མྱུལ་ཞིབ་བྱས་ཡོད་པའི་སྐོར་གནས་ཚུལ་ནང་གསལ་འདོན་བྱས་འདུག།

ཁོས་ཉིས་སྟོང་བཅུ་གསུམ་ལོར་རྒྱ་ནག་གི་སྲིད་བློན་གྱི་འགན་འཁུར་ནས་ཉིས་སྟོང་ཉེར་གསུམ་ལོའི་ཟླ་བ་གསུམ་པ་བར་ལོ་ངོ་བཅུ་ཙམ་གྱི་རིང་རྒྱ་ནག་གཞུང་གི་དཔོན་རིགས་ཀྱི་གོ་གནས་མཐོ་ཤོས་ཨང་གཉིས་པའི་འགན་འཁུར་ཡོད་པ་རེད། ལི་ཁེ་ཆང་ནི་བོད་ནང་དྲག་པོའི་སྲིད་ཇུས་ལག་བསྟར་བྱེད་མཁན་ནག་ཉེས་ཅན་གྱི་རྒྱ་ནག་གི་དཔོན་རིགས་ཤིག་ཡིན་པར་ངོས་འཛིན་བྱེད་བཞིན་པ་དང་བོད་གནས་ཉམས་ཞིབ་པ་སངས་རྒྱས་སྐྱབས་ལགས་ཀྱིས་ལི་ཁེ་ཆང་རྒྱ་ནག་གི་སྲིད་བློན་ཡིན་དུས་ཀྱི་ལོ་བཅུ་ནི་བོད་མི་རིགས་རྩ་མེད་དུ་གཏོང་བའི་སྲིད་ཇུས་ལག་བསྟར་བྱས་པའི་ལོ་བཅུ་ཡིན་ཞེས་གསུངས་ཡོད་པའི་སྐོར་སོགས་སྟག་ལྷ་རྒྱལ་གྱིས་གནས་ཚུལ་ཕྱོགས་བསྒྲིགས་བྱས་པར་གསན་རོགས་གནང། རྒྱ་ནག་གཞུང་འབྲེལ་ཤིན་ཧྭ་དང་རྒྱ་ནག་དབུས་བརྙན་འཕྲིན་ཁང་གི་གནས་ཚུལ་ལྟར་ན། རྒྱ་ནག་གི་སྲིད་བློན་ཟུར་པ་ལི་ཁེ་ཆང་ཟླ་བ་བཅུ་པའི་ཚེས་ཉི་ཤུ་རྩ་བདུན་ཉིན་གྱི་ཞོགས་པ་སྔ་མོ་ཆུ་ཚོད་བཅུ་གཉིས་དང་སྐར་མ་བཅུའི་སྟེང་སྙིང་ནད་ལ་རྐྱེན་བྱས་ཏེ་སྐྱོབ་ཐབས་གང་འགབ་བྱས་ཀྱང་མ་ཕན་པར་ཧྲང་ཧའེ་རུ་གྲོངས་ཡོད་པ་དང་ལོ་ན་དྲུག་ཅུ་རེ་བརྒྱད་རེད། མི་རྣམ་པས་རྒྱ་ནག་གི་དཔལ་འབྱོར་སྲིད་ཇུས་ཐད་དངོས་དོན་གཉེར་མཁན་ཞེས་འབོད་པ་དང་རྒྱ་ནག་གཞུང་གིས་ཕུལ་བྱུང་གི་འགོ་ཁྲིད་ཅེས་འབོད་པའི་ལི་ཁེ་ཆང་གློ་བུར་ཐོལ་རྒྱག་གིས་གྲོངས་པར་མི་རྣམ་པའི་བློ་ཡིད་ལས་འདས་ཡོད་པ་རེད། རྒྱ་ནག་གཞུང་འབྲེལ་གསལ་བསྒྲགས་དེ་ཧ་ཅང་གི་སྟབས་བདེ་ཐུང་ཐུང་ཞིག་ཡིན་ཞིང་རྒྱ་ནག་དམར་ཤོག་གཞུང་གི་སྲོལ་རྒྱུན་ལྟར་ལི་ཁེ་ཆང་ལ་སྐྱོབ་ཐབས་བྱས་པའི་བརྒྱུད་རིམ་དང་གྲོངས་སྐབས་བཟའ་ཟླ་ཁྲིན་ཧུང་སོགས་ནང་མི་ཡོད་མེད་གཅིག་ཀྱང་འགྲེལ་བཤད་བྱས་མེད་ཁུལ་ཡིན་ནའང་འདི་ག་རླུང་འཕྲིན་ཁང་གི་རྒྱ་སྐད་སྡེ་ཚན་གྱིས་སྤེལ་བའི་གནས་ཚུལ་ནང་ལི་ཁེ་ཆང་མ་གྲོངས་པའི་ཉིན་གཅིག་གི་གོང་དུ་ཧྲང་ཧའེར་འབྱོར་ནས་ཧྲང་ཧའེ་གི་ཏུང་ཅའོ་གསོལ་མགྲོན་ཁང་དུ་བསྡད་ཡོད་པ་དང་ཆུ་རྐྱལ་དུས་གློ་བུར་དུ་སྙིང་ནད་བྱུང་ནས་གྲོངས་ལུགས་བཀོད་འདུག་ཕྱི་རོལ་འཇིག་རྟེན་གྱིས་ལི་ཁེ་ཆང་ནི་དངོས་དོན་གཉེར་མཁན་གྱི་དཔལ་འབྱོར་རང་དབང་རིང་ལུགས་པ་ཞིག་ལ་ངོས་འཛིན་བྱས་ཡོད་པ་ལྟར་ལི་ཁེ་ཆང་རྒྱ་ནག་གི་སྲིད་བློན་ལ་བསྐོ་གཞག་བྱས་ཏེ་མི་རྣམ་པས་ལི་ཁེ་ཆང་གིས་རྒྱ་ནག་གི་དཔལ་འབྱོར་ལམ་ལུགས་ལ་བཅོས་བསྒྱུར་བྱེད་རྒྱུར་ཡིད་སྒུག་བྱས་ཡོད་མོད། འོན་ཀྱང་ཞི་ཅིན་ཕིང་གིས་དབང་ཆ་སྒེར་གཅོད་བྱས་པའི་འགྲོས་དང་མཉམ་དུ་ལི་ཁེ་ཆང་རིམ་བཞིན་དབང་ཆའི་དཀྱིལ་འཁོར་གྱི་མཐའ་རུ་དེད་ནས་མིང་ཙམ་ལས་དབང་ཆ་མེད་པ་ཆགས་པར་མ་ཟད། ཐ་ན་ནུས་མེད་ཀྱི་སྲིད་བློན་ཞེས་མཚང་མིང་ཐོབ་པ་རེད། ལི་ཁེ་ཆང་གིས་རྒྱ་ནག་གི་སྲིད་བློན་གྱི་འགན་འཁུར་དུས་དཔལ་འབྱོར་རིག་པའི་ལས་རིགས་ཁྲོད་ཁེ་ཆང་གི་བསྡུར་གྲངས་ཏེ་གློག་བཀོལ་བའི་ཚད་ལྕགས་ལམ་གྱི་སྐྱེལ་འདྲེན་གྱི་ཚད་བུ་ལོན་གཡར་བའི་ཚད་གསུམ་བསྡུར་ནས་རྒྱ་ནག་གི་དཔལ་འབྱོར་འཕེལ་རྒྱས་ཀྱི་ཚད་ལ་ལྟ་སྲོལ་དེར་ཁེ་ཆང་བསྡུར་གྲངས་ཞེས་ཟེར་ཞིང་དེ་བཞིན་དུ་དབྱིན་ཇིའི་བྷར་ཁི་ལི་སི་ཁ་པི་ཁྲོ་དངུལ་ཁང་གིས་ལི་ཁེ་ཆང་དཔལ་འབྱོར་རིག་པ་ཞེས་བརྡ་ཆད་གསར་བ་གཅིག་གསར་གཏོད་བྱས་ཏེ་ལི་ཁེ་ཆང་གིས་གཞུང་གི་ལས་དོན་སྟབས་བདེ་དང་དབང་ཆ་གཤམ་འོག་ལ་སྟེར་བ། དམངས་གཉེར་ཁེ་ལས་ཁང་ལ་རྒྱབ་སྐྱོར་བྱེད་པའི་ལས་དོན་སྒྲུབ་སྟངས་ལ་བསྟོད་བསྔགས་བྱས་ཡོད་པ་རེད། ལི་ཁེ་ཆང་རྒྱ་ནག་གི་སྲིད་བློན་ཡིན་པའི་ལོ་བཅུ་ནི་བོད་ལ་མཚོན་ན་དམ་དྲག་ཆེ་བའི་ལོ་བཅུ་ཆགས་ཡོད་པ་ལྟར་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་ལྟེ་གནས་ཁང་གི་ཞིབ་འཇུག་པ་དང་བོད་རྒྱའི་གནད་དོན་ཉམས་ཞིབ་པ་སྐུ་ཞབས་སངས་རྒྱས་སྐྱབས་ལགས་ཀྱིས། ལི་ཁེ་ཆང་རྒྱ་ནག་གི་སྲིད་བློན་ཡིན་པའི་ལོ་བཅུ་ནི་མངོན་གསལ་དོད་པོས་བོད་མི་རིགས་རྩ་མེད་དུ་གཏོང་བའི་སྲིད་ཇུས་ལག་བསྟར་བྱས་པའི་ལོ་བཅུ་ཡིན་པས་ལི་ཁེ་ཆང་ནི་བོད་མི་རིགས་རྩ་མེད་དུ་བཟོ་བའི་ལག་དམར་ནང་གི་གཅིག་ཡིན་ཞེས་ངོས་འཛིན་བྱས་སོང། ད་ལི་ཁེ་ཆང་ལྟ་བུ་མཚོན་ན་ཨ་ནི་ཁོ་རང་གིས་ད་སྲིད་བློན་གྱི་འགན་བཞེས་པའི་ལོ་བཅུ་དེའི་ནང་བོད་ལ་མཚོན་ན་ཨ་ནི་གནས་སྟངས་ཧ་ཅང་ཛ་དྲག་དང་བོད་ཀྱི་ཐོག་ལ་འཛིན་པའི་སྲིད་ཇུས་དེ་འདས་ལོ་སུམ་ཅུའི་ནང་ལོགས་ལ་ད་ཧ་ཅང་གི་གདུག་རྩུབ་ཆེས་ཆེ་བའི་ཨ་ནི་དུས་ཡུན་ཅིག་ཆགས་བསྡད་ཡོད་རེད། ཁོ་རང་ཟེར་ན་རེད་དེ་ནས་ཞི་ཅིན་ཕིང་གི་སྲིད་ཇུས་ཡིན་རུང་ཨ་ནི་ཁོ་རང་གཉིས་ཀྱིས་རྒྱ་ནག་དམར་ཤོག་གི་སྒྲིག་འཛུགས་གཅིག་གི་འོག་ལ་བོད་དང་རྒྱ་ནག་གི་དབང་སྒྱུར་གྱི་མི་རིགས་གཞན་དག་ལ་འཛིན་པའི་སྲིད་ཇུས་སྒང་ནས་ཁོ་རང་ཚོ་གཅིག་མཐུན་ཆགས་ཡོད་རེད་ལག་བསྟར་བྱེད་ཡ་དང་ཨ་ནི་སྲིད་ཇུས་གཏན་འབེབས་བྱེད་ཡ་ཚང་མའི་ནང་ལ་མཉམ་ཞུགས་བྱས་ཡོད་རེད་བྱས་ཙང། ཁོ་རང་སྲིད་བློན་བྱས་ཡའི་ལོ་བཅུ་དེ་བོད་དེ་ཡང་དག་བྱས་ནས་མངོན་སུམ་དུ་བོད་མི་རིགས་རྩ་མེད་བཟོ་ཡ་གི་སྲིད་ཇུས་དེ་ཨ་ནི་ལག་བསྟར་བྱེད་ཡ་གི་དུས་ཡུན། ལོ་རྒྱུས་དེ་རེད་དེ་འདི་སྒང་ལ། ལོ་རྒྱུས་ལ་སྡང་ཆ་བྱེད་མཁན་ཅིག་གི་ངོས་ནས་བལྟས་ཡ་ན་ཁོ་བོད་མི་རིགས་རྩ་མེད་བཟོ་ཡ་གི་ལག་དམར་གཅིག་ཆགས་བསྡད་ཡོད་རེད་བོད་མི་རིགས་ཀྱི་གོང་ལ་སྲིད་བྱུས་ག་རེ་ལག་བསྟར་བྱས་ནས་དེ་ཉེས་བ་དེ་ཁོ་རང་ལ་ཡོད་པ་ཅིག་ནས་ཆགས་བསྡད་ཡོད་རེད་བསམ་གི། ལི་ཁེ་ཆང་ནི་འཛེམ་རྒྱུ་དོགས་རྒྱུ་མེད་པའི་ཁ་རུ་ཁ་ཐུག་གི་སྲིད་བློན་ཞིག་ཡིན། ལི་ཁེ་ཆང་གིས་ལེགས་བཤད་མང་བོ་བཤད་ཡོད་པའི་ཁོངས་ནས་གྲགས་ཆེ་ཤོས་དེ་ནི། ཉིས་སྟོང་ཉི་ཤུ་ལོར་ཟླ་ལྔ་བའི་ཚེས་ཉིས་རྩ་བརྒྱད་ཉིན་སྤེལ་བའི་ཚོགས་ཆེན་གཉིས་ཀྱི་གསར་འགོད་གསལ་བསྒྲགས་སྐབས། རྒྱ་ནག་གི་མི་རེའི་ལོ་རེའི་ཆ་སྙོམས་ཀྱི་ཡོང་སྒོ་ནི་རྒྱ་ནག་གི་སྒོར་མོ་ཁྲི་གསུམ་ཡིན། ཡིན་ནའང་རྒྱ་ནག་མི་དམངས་དུང་ཕྱུར་གཅིག་གི་ཟླ་རེའི་ཡོང་སྒོ་རྒྱ་ནག་གི་སྒོར་མོ་ཆིག་སྟོང་ལས་མེད་པས་གྲོང་ཁྱེར་འབྲིང་ཙམ་དུ་གང་ལའང་མི་འདང་ཞེས་བཤད་ཡོད་པ་རེད། ཡུན་ཧྲུའུ་ཧྲུའུ་གསང་བ་ཡོན་རེན་མིན་པི་གྲངས་བཞི་ཡུའུ་ལིའུ་ཡི་རོན་མེ་གུ་ཡོད་གི་ཧྲུའུ་ལུག་ཡོད་རྒྱུ་རུ་ཡིས་ཆན་ཡོད་རྩ་ཡི་གི་ཀྲུང་དུ་འབྲིང་ཧྲུའུ་ག་ནན་ཙུའུ་ཧྥང་དུ་ཁུ་ན། ལི་ཁེ་ཆང་གློ་བུར་དུ་གྲོངས་པར་རྒྱ་ནག་པའི་འཇིག་རྟེན་དུ་དོགས་པ་ཟ་མཁན་ཡང་མང་བོ་ཡོད་པ་དང་སྐབས་དོན་དཔྱད་བརྗོད་པ་ཀྲིན་སུའུ་ཀང་གིས་འདི་ག་རླུང་འཕྲིན་ཁང་གི་རྒྱ་སྐད་སྡེ་ཚན་ལ་ལི་ཁེ་ཆང་གྲོངས་བ་དང་གྱ་དགུ་ལོར་གྲོངས་བའི་ཧུའུ་ཡོ་པང་གཉིས་མཚུངས་བསྡུར་བྱས་འདུག་དེ་ཡང་ཀྲིན་སུའུ་ཀང་གིས་གལ་ཏེ་རྒྱ་ནག་གཞུང་གིས་འདས་བརྡ་ཡག་པོ་ཞིག་མ་སྤེལ་ཚེ་དོན་དག་ཆེན་པོ་བྱུང་སྲིད་པ་རེད་རྒྱུ་མཚན་ནི་ད་ལྟའི་ཆར་དེ་སྔའི་ཧུའུ་ཡོ་པང་གྲོངས་བའི་གནས་སྟངས་དང་འདྲ་བོ་ཆགས་ཡོད་ལ། ད་ལྟའི་མང་ཚོགས་ཁྲོད་འགོ་ཚུགས་མཁན་ཧ་ཅང་མང་བོ་རེད། སྤྱི་ཚོགས་རིམ་པའི་ཞོར་གཞིགས་དེ་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་ལོ་དང་རྦད་དེ་ཁ་ཁ་ཡིན་ཞེས་དཔྱད་བརྗོད་བྱས་འདུག་ལི་ཁེ་ཆང་ནི་རྒྱ་ནག་ཨན་ཧུའེ་ཞིང་ཆེན་གྱི་ཏིན་ཡོན་ས་ཁུལ་གྱི་མི་ཡིན་ཞིང་གཅིག་སྟོང་དགུ་བརྒྱ་བདུན་ཅུ་དོན་བཞི་ལོར་གཞུང་ཞབས་ནང་ཞུགས་པེ་ཅིན་སློབ་ཆེན་གྱི་ཁྲིམས་ལུགས་དང་དཔལ་འབྱོར་རིག་པ་སློབ་སྦྱོང་བྱས་ནས་མཐར་ལས་ཀའི་ཞོར་ནས་དཔལ་འབྱོར་འབུམ་རམས་པའི་ལག་འཁྱེར་བླངས། ལི་ཁེ་ཆང་ལོ་བཞི་བཅུ་ཞེ་གསུམ་སྟེང་རྒྱ་ནག་ནང་ལོ་ན་ཆུང་ཤོས་ཀྱི་ཞིང་ཆེན་སྤྱི་ཁྱབ་པ་ཆགས། ལོ་བཞིའི་རྗེས་སུ་ཧེ་ནན་ཞིང་ཆེན་གྱི་དམར་ཤོག་དྲུང་ཆེ་ཆགས། ཉིས་སྟོང་བདུན་ལོར་རྒྱ་ནག་གི་དབུས་ཆབ་སྲིད་རྒྱུན་ལས་མི་དགུའི་ནང་གི་གཅིག་ཆགས་ནས་ལོ་ན་ཆུང་ཤོས་ཀྱི་སྲིད་བློན་གཞོན་པ་ཆགས། ཉིས་སྟོང་བཅུ་གསུམ་ལོ་ནས་ཉིས་སྟོང་ཉིས་རྩ་གསུམ་ལོར་རྒྱ་ནག་གི་སྲིད་བློན་གྱི་འགན་འཁུར། གསན་མཁན་རྣམ་པ་ཚོ་ང་རྡོ་རྗེ་མཚོ་ཡིན། ད་དེ་རིང་གི་བུད་མེད་དང་སྤྱི་ཚོགས་ཞེས་པའི་གླེང་ཚན་འདིའི་ནང་དུ། རྒྱ་ནག་ནང་འདས་པའི་ལོའི་ནང་ཡང་བསྐྱར་གཉེན་སྒྲིག་གི་གྲངས་འབོར་འབུམ་བརྒྱད་ཙམ་མར་ཟགས་ནས་འདས་པའི་ལོ་ངོ་སོ་དྲུག་རིང་གི་ཆེས་དམའ་ཤོས་དེ་ཆགས་ཡོད་པའི་སྐོར་སོགས་ངས་གནས་ཚུལ་ཕྱོགས་བསྒྲིགས་བྱས་པ་ཞིག་ལ་གསན་རོགས་གནང།

སྡོམ་རྩིས་གཞིར་བཟུང་ན་ཉིས་སྟོང་ཉེར་གཉིས་ལོར་རྒྱ་ནག་རྒྱལ་ཡོངས་སུ་ཁྲིམས་མཐུན་གཉེན་སྒྲིག་ཐོ་འགོད་སྡེ་ཚན་དང་འཛིན་ཡིག་ལེན་ས་གཅིག་སྟོང་བརྒྱ་ར་གསུམ་གི་ནང་ལོ་གང་བོར་ཁྲིམས་མཐུན་གཉེན་སྒྲིག་ཐོ་འགོད་བྱེད་མཁན་ཁྱོན་བསྡོམས་བཟའ་ཚང་ཆ་ས་ཡ་དྲུག་ར་འབུམ་བརྒྱད་ཁྲི་གསུམ་ལྷག་ཡོད་པ་དང་དེ་ནི་ལོ་སྔོན་མ་ལས་བརྒྱ་ཆ་གི་གསུམ་ཚེག་དྲུག་མར་ཆག་ཡོད་འདུག་ལ་ཕྱི་ལོ་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དྲུག་ལོའི་རྗེས་ཏེ། ལོ་སུམ་ཅུ་སོ་དྲུག་གི་རིང་གི་གཉེན་སྒྲིག་གི་གྲངས་འབོར་ཆེས་དམའ་ཤོས་དེ་ཆགས་ཡོད་ཅིང་འདས་པའི་ལོ་དགུའི་རིང་གཉེན་སྒྲིག་གི་གྲངས་འབོར་བསྟུད་མར་ཇེ་ཉུང་ནས་ཇེ་ཉུང་དུ་ཕྱིན་ཡོད་འདུག་རྒྱ་ནག་གི་དཔལ་འབྱོར་ཉམས་རྒུད་དང་གཉེན་སྒྲིག་གི་གྲངས་འབོར་ཇེ་ཉུང་དུ་ཕྱིན་པའི་རྐྱེན་གྱིས་གཉེན་སྒྲིག་ལག་སྐྱེས་ཀྱི་ཐོན་རྫས་ཀྱི་ཁེ་གཉེར་ལས་རིགས་ཀྱང་ཉམས་ཆག་ཕྱིན་ཡོད་འདུག་ལ་ཏོག་དབྱིབས་རིམས་ནད་འགོས་ཁྱབ་ཕྱིན་པའི་རྗེས་སུ་རྒྱ་ནག་གི་དཔལ་འབྱོར་འཕེལ་རྒྱས་ཀྱི་ཚད་གཞི་ཇེ་དམའ་རུ་ཕྱིན་པ་དང། འཛད་སྤྱོད་མཁན་གྱིས་འགྲོ་གྲོན་གཏོང་ཕྱོགས་ཐད་ལའང་སེམས་ཆུང་བྱེད་དགོས་གྱུར་ཡོད་པ་དེས་གཞོན་སྐྱེས་མང་པོ་ཞིག་གི་གཉེན་སྒྲིག་གི་འཆར་གཞིར་ཤུགས་རྐྱེན་ཐེབས་ཡོད་པའི་སྐོར་ཉེ་ཆར་སྦི་སྦི་སི་གསར་ལས་ཁང་གིས་གནས་ཚུལ་སྤེལ་ཡོད་པ་དང། སྔོན་མ་རྒྱ་ནག་གི་གྲོང་ཁྱེར་ཧྲང་ཧའེ་རུ་ལོ་ངོ་བཅུ་ཙམ་གྱི་རིང་གཉེན་སྒྲིག་ལག་སྐྱེས་ཀྱི་ཐོན་རྫས་ཇུས་འགོད་པ་བྱས་མྱོང་མཁན

འདས་པའི་ལོ་ངོ་བཞི་བཅུའི་རིང་རྒྱ་ནག་ནང་གི་བུ་ཕྲུག་སྐྱེས་ཚད་ལ་གཞིགས་ན་གཅིག་དགུ་བརྒྱད་ཅུ་གྱ་བདུན་ལོར་བུ་ཕྲུག་སྐྱེས་ཚད་ཆེས་མཐོ་ཤོས་དེ་ཡིན་ཞིང་དེའི་རྗེས་རིམ་བཞིན་ཇེ་ཉུང་དུ་ཕྱིན་ཡོད་པས་གཅིག་དགུ་དགུ་བཅུ་གོ་ལྔ་ལོའི་རྗེས་དང་དེ་ནས་ཉིས་སྟོང་ལོའི་རྗེས་སུ་གཉེན་སྒྲིག་གི་ལོ་ཚོད་ལོན་པའི་མི་གྲངས་ཡང་རང་བཞིན་གྱིས་ཇེ་ཉུང་དུ་ཕྱིན་ཡོད་པའི་སྐོར་གཞུང་འབྲེལ་གནས་ཚུལ་ནང་འགྲེལ་བརྗོད་བྱས་ཡོད་ཀྱང། གཉེན་སྒྲིག་བྱེད་མཁན་ཇེ་ཉུང་དུ་ཕྱིན་པའི་གནད་དོན་ཐད་དོ་སྣང་དང་རྒྱུས་མངའ་ཡོད་མཁན་རྒྱ་ནག་ཀྲེན་ཀྲོའུ་གྲོང་ཁྱེར་གྱི་དགེ་རྒན་ཟུར་པ་ཅཱ་ལིན་མིང་གིས་འདི་ག་རླུང་འཕྲིན་ཁང་གི་རྒྱ་སྐད་སྡེ་ཚན་གྱི་བཅར་འདྲི་སྐབས་རྒྱ་ནག་ནང་ན་གཞོན་རྣམས་གཉེན་སྒྲིག་བྱེད་མཁན་ཇེ་ཉུང་དུ་འགྲོ་དགོས་དོན་གཙོ་བོ་ནི་དཔལ་འབྱོར་གཙོ་བོར་གྱུར་བའི་འགན་འཁྲི་ལྗིད་དྲགས་པའི་རྐྱེན་གྱིས་ཡིན་སྐོར་གསུངས་དོན།

བུ་ཕྲུག་ན་གཞོན་ཚོས་ད་དུང་ཟླ་རེའི་གླ་ཕོགས་ལས་རྒྱ་སྒོར་ཉིས་སྟོང་ནས་སུམ་སྟོང་ཙམ་གྱི་བུ་ལོན་འཇལ་དགོས་ཡོད་པས་དེའི་ལྷག་འཕྲོའི་སྒོར་མོ་ལས་བཟའ་བཏུང་དང་གྱོན་གོས་རོལ་རྩེད་སོགས་ཀྱི་ཐོག་འགྲོ་གྲོན་གཏོང་རྒྱུ་ཧ་ཅང་དཀའ་ངལ་ལ་འཕྲད་ཀྱི་ཡོད་པ་རེད་ཅེས་འགྲེལ་བརྗོད་གནང་འདུག་ཡང་ཅཱ་ལིན་མིང་གིས་འཚོ་བའི་འགྲོ་གྲོན་གྱི་གནོན་ཤུགས་ཆེ་དྲགས་པའི་དབང་གིས་ན་གཞོན་རྣམས་ལ་གཉེན་སྒྲིག་བྱེད་རྒྱུའི་ནུས་པ་མེད་པར་གྱུར་ཡོད་པར་ངོས་འཛིན་གནང་གི་འདུག། ཁོ་མོས་བརྗོད་པར་དེང་སྐབས་ན་གཞོན་ཚོས་གཉེན་སྒྲིག་བྱེད་མི་འདོད་པ་མིན་ཀྱང་ཁང་པ་ཉོ་རྒྱུ་ནི་འགོག་རྐྱེན་དང་པོ་དེ་ཆགས་ཡོད་པ་དང་གཉེན་སྒྲིག་བྱས་རྗེས་བུ་ཕྲུག་གསོ་སྐྱོང་ཐོག་དཔལ་འབྱོར་གྱི་འགྲོ་གྲོན་གཏོང་རྒྱུ་དང་ད་དུང་སྨན་བཅོས་དང་སློབ་ཡོན་སོགས་ནི་འགོག་རྐྱེན་ཨང་གཉིས་པ་དེ་ཆགས་ཡོད་པའི་སྐོར་འགྲེལ་བརྗོད་དང་བཅས་མུ་མཐུད་གསུངས་དོན། གང་ལྟར་ན་གཞོན་ཁོ་མོས་གསུངས་པར་གལ་ཏེ་བུ་ཕྲུག་གིས་སློབ་ཆེན་ལ་རྒྱུགས་འཕྲོད་པའི་དབང་དུ་བཏང་ན་སློབ་ཡོན་མཐོན་པོ་སྤྲོད་དགོས་ཡོད་པས་དེ་སྤྲོད་ཐུབ་རྒྱུ་ཧ་ཅང་དཀའ་མོ་རེད། ད་ལྟ་ན་གཞོན་མང་ཆེ་ཤོས་ཀྱིས་རེ་ཐག་ཆད་ནས་འདུག་རྒྱུ་ལས་ཅི་ཡང་མེད། དེང་སྐབས་བུ་ཕྲུག་སྐྱེ་ཚད་ཡང་ཧ་ཅང་ཇེ་དམའ་རུ་ཕྱིན་ཏེ་མི་ཤི་བའི་གྲངས་ཚད་ལས་དམའ་བར་གྱུར་ཡོད་ལ་ད་ལྟའི་དུས་འདིར་འཚོ་བའི་གནས་སྟངས་དམའ་རིམ་གྱི་མི་རྣམས་ལ་ཡར་རྒྱས་ཀྱི་ལམ་ཁ་མེད་པར་གྱུར་ཡོད་ཅེས་འགྲེལ་བརྗོད་གནང་ཡོད་པ་རེད། ཀོང་ཏུང་ཞིང་ཆེན་མི་འབོར་ཡར་རྒྱས་ཞིབ་འཇུག་ཁང་གི་འགོ་འཛིན་ཏུང་ཡུས་ཀྲིན་གྱིས་དཔྱད་བརྗོད་སྤེལ་བར། གྲོང་ཁྱེར་ཅན་དུ་འགྱུར་བཞིན་པའི་དབང་གིས་དཔལ་འབྱོར་གྱི་གནོན་ཤུགས་དང་གཉེན་སྒྲིག་གི་འདུ་ཤེས་བཅས་ལ་འགྱུར་བ་ཐེབས་བཞིན་ཡོད་སྟབས་གཉེན་སྒྲིག་ཕྱིར་འགྱངས་བྱེད་པ་དང་གཏན་ནས་གཉེན་སྒྲིག་མི་བྱེད་མཁན་ཇེ་མང་ནས་ཇེ་མང་དུ་འགྲོ་བཞིན་ཡོད། མི་གང་འཚམ་ཞིག་གིས་རང་ཉིད་ཀྱི་ནུས་པས་མི་འདང་བའི་ལྟ་ཚུལ་འཛིན་གྱི་ཡོད་པ་དེས་གཉེན་སྒྲིག་བྱ་རྒྱུར་འགན་འཁུར་ཁག་ཐེག་ཐུབ་ཀྱི་མེད་པའི་གནས་སུ་ལྷུང་ཡོད་སྐོར་བརྗོད་ཡོད་པ་རེད། རྒྱ་ནག་ནང་དམངས་སྲིད་ལས་ཁུངས་ཀྱིས་གཉེན་སྒྲིག་འཛིན་ཡིག་བཀོལ་སྤྱོད་མི་ཚར་བ་དང་བཟའ་འཐོར་འཛིན་ཡིག་མི་འདང་བའི་གནས་སུ་ལྷུང་ཡོད་འདུག། ཉེ་བའི་ལོ་ཤས་རིང་རྒྱ་ནག་ནང་གཉེན་སྒྲིག་གི་གྲངས་འབོར་ལས་བཟའ་འཐོར་གྱི་གྲངས་འབོར་མང་བ་དང། རྒྱ་ནག་ཁྱོན་ཡོངས་སུ་བཟའ་འཐོར་གྱི་གྲངས་འབོར་མང་ཤོས་དག་ནི་དཔལ་འབྱོར་འཕེལ་རྒྱས་ཕྱིན་པའི་གྲོང་ཁྱེར་ཆེ་ཁག་ཡིན་པ་དང། རྒྱ་ནག་གི་དངོས་ཟོག་ཐོན་སྐྱེད་ཞིབ་འཇུག་ཁང་གི་བསྡོམས་ཐོ་གཞིར་བཟུང་ན། པེ་ཅིན་དང་ཧྲང་ཧའེ། ཧྲན་ཀྲུའུ། ཀུང་ཀྲོའུ། ཞཱ་མེན། ཏཱ་ལེན། ཧང་ཀྲོའུ་སོགས་ནི་བཟའ་འཐོར་གྱི་གྲངས་འབོར་ཆེས་མང་ཤོས་ཀྱི་ས་ཁུལ་དག་ཡིན་པ་གསལ་འདོན་བྱས་འདུག་ལ། གནས་ཚུལ་འདིའི་ཐད་ཨ་མི་རི་ཀའི་ནང་ཡོད་པའི་རྒྱ་ནག་བུད་མེད་ཀྱི་ཐོབ་ཐང་ཞེས་པའི་སྒྲིག་འཛུགས་དེའི་སྤྱི་ཁྱབ་འགན་འཛིན་ཀྲང་ཅིན་ལ་བཅར་འདྲི་བྱས་པར། ཁོ་མོས་རྒྱ་ནག་ནང་བཟའ་འཐོར་གྱི་གྲངས་འབོར་ཛ་དྲག་གིས་ཇེ་མང་དུ་འགྲོ་བཞིན་པ་དེར་རྒྱུ་རྐྱེན་གཙོ་བོ་གསུམ་ཡོད་པར་ངོས་འཛིན་བྱས་ཡོད་ཅིང་དེ་དག་ནི་དཔལ་འབྱོར་དང་སྤྱི་ཚོགས་ཁྲོད་ཀྱི་གནས་བབ།

ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོའི་སྐད་ཀྱི་ལས་རིམ་རྒྱང་སྲིང་བྱས་ཚར་བ་ཡིན། དེ་རིང་གི་ལས་རིམ་འདིའི་རྩོམ་སྒྲིག་འགན་འཁུར་བ་རྡོ་རྗེ་དགྲ་འདུལ་ལགས་དང་ལས་རིམ་བཀོད་སྒྲིག་པ་དང་གསར་འགྱུར་བཤད་མཁན་རྡོ་རྗེ་མཚོ་ཡིན། ཁྱེད་རྣམ་པས་འདི་གའི་ལས་རིམ་ལ་གསན་པར་བཀའ་དྲིན་ཆེ་ད་བདེ་མོ་བྱོས།